འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།

ཕྱེ་མ་ལེབ་ཀྱི་སྒོ་ང་ནས་སླར་ཡང་ཕྱེ་མ་ལེབ་ལ་འགྱུར་བའི་བརྒྱུད་རིམ་དེ་རིམ་པ་འགའ་ཞིག་བརྒྱུད་ནས་འཕོ་འགྱུར་ཡོང་གི་ཡོད་པ་སྟེ། དང་པོ་མིག་གིས་མཐོང་ཁག་པའི་སྒོ་ང་ཆུང་ཆུང་ཞིག་རྩི་ཤིང་གི་ལོ་མའི་ཐོག་ལ་གཏོང་བ་སྟེ། རིམ་བཞིན་འབུ་གྲོ་དོར་མ་ལ་འགྱུར་བ་དང། འབུ་གྲོ་དོར་མ་དེ་ཡིས་ལོ་མ་མང་པོ་བཟས་པའི་རྗེས་སུ་རིམ་བཞིན་དབྱིན་ཇིའི་ནང་ལ Chrysalis ཟེར་བ། འབུའི་ལུས་པོ་ལས་སྐོགས་པ་ཞིག་སྐྱེས་ནས་དེའི་རྩེ་མོ་རྩི་ཤིང་གི་ཡལ་ག་ལ་བཏགས་ནས་དུས་ཡུན་གང་འཚམ་རེ་སྡོད་བཞིན་ཡོད་ཅིང། བརྒྱུད་རིམ་དེའི་ནང་ལ་ནང་གི་འབུ་དེ་ལ་གཤོག་པ་སྐྱེས་ནས་རིམ་བཞིན་ཕྱེ་མ་ལེབ་ལ་འགྱུར་བཞིན་ཡོད་པ་རེད། འོན་ཀྱང་ཕྱེ་མ་ལེབ་ཀྱིས་སྒོ་ང་གཏོང་སར་རྩི་ཤིང་ཚང་མ་ཡིས་ལོ་གི་མེད་པར། དབྱིན་ཇིའི་ནང་ལ Milkweed དམ། འོ་མའི་ལྡུམ་བུ་ཟེར་བའི་རྩི་ཤིང་ལྟ་བུ་ཁག་འགའ་ཤས་ཡོད་པ། སློབ་ཕྲུག་དེ་རྣམས་ཀྱི་དགེ་རྒན Barbara Drenny ཀྱིས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ Faiza Elmasry ལ་འགྲེལ་བརྗོད་བྱས་འདུག། སྲོག་ཆགས་འདི་ཚོས་གནས་ཐུབ་པའི་ཆེད་དུ་རྩི་ཤིང་གི་རིགས་ངེས་ཅན་ཁག་ཅིག་དགོས་ཀྱི་ཡོད་པའི་སྐོར་ལབ་ཀྱི་ཡོད། ཆེ་ཤོས་དེ Milkweed རེད། རྩི་ཤིང་དེ་ཕྱེ་མ་ལེབ་དང་ལྷག་པར་དུ Monarch ཕྱེ་མ་ལེབ་འཁོར་ས་ཡག་ཤོས་དེ་རེད། ང་ཚོས Milkweed ས་བོན་བཏབ་ནས་སྐྱེ་འཇུག་གི་ཡོད། དེ་ལྟར་ན་ཡང་ཕྱེ་མ་ལེབ་འཁོར་སའི་རྩི་ཤིང་རྣམས། མི་རྣམས་ཀྱིས་ལོ་མང་པོའི་རིང་ལ་ཞིང་ཁ་ནང་ལ་རྫས་སྦྱོར་དང་དུག་རྫས་རྒྱག་པའི་རྐྱེན་གྱིས་ཁོ་ཚོར་གནས་ཡུལ་མེད་པར་ཆགས་བཞིན་པའི་དཀའ་ངལ་ཡོད་པ་དང། ཨ་མེ་རི་ཀའི་གླིང་ཆེན་ནང་ལ་མཚོན་ན། བྱང་ཕྱོགས་ཁེ་ན་ཌ་ལ་སྐྱེས་པའི་ཕྱེ་མ་ལེབ་རྣམས། ལྷོ་ཕྱོགས་མེག་སི་ཁོའི་ནང་ལ་འཕུར་དགོས་ཀྱི་ཡོད་པར་ལམ་ཁ་ལ་ཁོ་ཚོ་ལ་ངལ་གསོ་བྱེད་སའི་ས་ཆ་ཉུང་དུ་འགྲོ་བཞིན་ཡོད་པ་རེད། འོན་ཀྱང་དེ་ག་སློབ་གྲྭ་ཁག་ནང་ལ་ཕྱེ་མ་ལེབ་གལ་ཆེན་པོ་ཅི་ཙམ་ཡིན་པར་སློབ་གསོ་གཏོང་བཞིན་པ་དང། སྐྱེད་ཚལ་དང་ལྡུམ་ར་ཁག་མང་པོ་ཡིས་ཕྱེ་མ་ལེབ་འཁོར་ས་ཡི་མཐུན་རྐྱེན་སྤྲོད་བཞིན་ཡོད་པ་རེད། སློབ་གྲྭ་དེའི་ནང་ཀེ་ནཱ་ཝི་ནི་ཟེར་བའི་སློབ་མ་ཆུང་ཆུང་ཞིག་གིས།
ངས་དང་པོ་ཕྱེ་མ་ལེབ་རེ་རེ་ཡིས་མེ་ཏོག་རེ་རེ་ལ་ཟེའུ་རྡུལ་སྡེབ་སྦྱོར་བྱེད་ཀྱི་ཡོད་རེད་དྲན་སོང། དེ་འདྲ་རེད་མི་འདུག་འོན་ཀྱང་དེ་རྗེས་ངས་ཁོ་ཚོ་ཡིས་མེ་ཏོག་མང་པོ་ལ་ཟེའུ་རྡུལ་སྡེབ་སྦྱོར་བྱེད་ཀྱི་ཡོད་པ་ཤེས་སོང། གལ་ཏེ་ཕྱེ་མ་ལེབ་མེད་པ་ཡིན་ན་ང་ཚོ་ལ་ཟ་མ་གཅིག་ཀྱང་རག་གི་མ་རེད། ང་ཚོ་གསོན་པོ་གནས་ཐུབ་ཀྱི་མ་རེད། ཟེགས་རྡུལ་སྡེབ་སྦྱོར་རམ་ཨིན་ཇིའི་ནང་ལ Pollinate ཟེར་བ་མེ་ཏོག་དང་སྟོན་ཐོག་སོགས་འབྲས་བུ་སྐྱེ་བར་ངེས་པར་དུ་ཡོད་དགོས་པའི་མེ་ཏོག་ཕོ་རིགས་དང་མོ་རིགས་བར་གྱི་ཟེགས་མ་སྡེབ་སྦྱོར་བྱེད་དགོས་ཀྱི་ཡོད་པ་དང། ཕྱེ་མ་ལེབ་དང་འབུ་སྦྲང་མ་ཡིས། རང་གིས་མེ་ཏོག་གི་བཅུད་འཇིབ་པའི་ཞོར་དུ་རྩི་ཤིང་ཕོ་རིགས་དང་མོ་རིགས་ཀྱི་བར་ལ་ཟེགས་མ་སྡེབ་སྦྱོར་ཟེར་བ་དེ་བྱེད་ཀྱི་ཡོད་པ་རེད། འོན་ཀྱང་ཟ་མ་ཁ་ཤས་དེ་དཔེར་ན་འབྲུ་རིགས་ལྟ་བུ་ལ་མཚོན་ན། དེ་རྣམས་ཟེགས་མ་སྡེབ་སྦྱོར་དེ་འབུ་གཅིག་པུ་ཡིས་བྱེད་དགོས་ཀྱི་མེད་པར། རླུང་གིས་ཀྱང་བྱེད་རོགས་བྱེད་ཀྱི་ཡོད་པར་བརྟེན་ནས་ཕྱེ་མ་ལེབ་མེད་པ་ཆགས་ན་ཡང་ང་ཚོ་གསོན་པོ་གནས་ཐུབ་ཀྱི་མ་རེད་ཟེར་བ་དེ་བརྒྱ་ཆ་བརྒྱ་ཐམ་པ་བདེན་པ་ཆགས་ཀྱི་མེད། འོན་ཀྱང་ཤིང་ཏོག་གི་རིགས་རྣམས་ཀྱི་ཟེགས་མ་སྡེབ་སྦྱོར་དེ་འབུ་དེ་དག་གིས་བྱེད་དགོས་ཀྱི་ཡོད་པར་བརྟེན་ནས། འབུ་དེ་རྣམས་མེད་པ་ཆགས་པ་ཡིན་ན་ཤིང་ཏོག་གི་རིགས་དང་ཚལ་མང་པོ་ཡི་རིགས་མེད་པར་འགྱུར་རྒྱུ་ཡིན་པ་རེད།

ཟ་མ་དེ་རྣམས་རེ་རེ་བཞིན་མེ་ཏོག་གི་ཟེགས་རྡུལ་སྡེབ་སྦྱོར་ལ་ཅི་ཙམ་གྱིས་བརྟེན་དགོས་ཀྱི་ཡོད་པ་རྩིས་བརྒྱབ་ཡོད་པ་དང། དེ་རྗེས་དེ་ཡི་ཟས་བཅུད་ཀྱི་རིན་ཐང་ལ་དཔྱད་པ་བྱས་ཡོད་པ་རེད། དེའི་བརྒྱུད་ནས་ཁོང་རྣམས་ཀྱིས་ཐག་གཅོད་མཛད་པ་དེ་ནི། དེ་ལྟ་བུའི་ཟས་རིགས་མེད་པའི་རྐྱེན་གྱིས་མི་རྣམས་ལ་ཆེས་ཕྲའི་ཟས་བཅུད་དང་ལུས་ཟུངས་བཅུད་རྫས་ཀྱི་མི་འདང་བའི་སྐྱོན་ཡོང་གི་ཡོད་པ་དེ་རེད། ཁོང་རྣམས་ཀྱིས་ཤེས་རྟོགས་བྱུང་བ་ལྟར་ན། ད་ལྟ་དཀའ་ངལ་དེ་ཆེ་ཤོས་ཡོང་སའི་རྒྱལ་ཁབ་ཁག་ནི་རྒྱ་ནག་དང་རྒྱ་གར། ར་ཤི་ཡ། དེ་བཞིན་ཤར་ཡོ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ཡིན་རྒྱུ་ཡིན་པ་རེད། ཞིབ་འཇུག་པ་དེ་རྣམས་ཀྱིས། ཟེགས་རྡུལ་སྡེབ་སྦྱོར་མཛད་མཁན་མེད་པར་གྱུར་ན་ལོ་རེ་རེའི་ནང་ལ་མི་ས་ཡ་གཅིག་དང་འབུམ་བཞི། ཁྲི་གཉིས་ཙམ། མི་གཞན་ནས་མ་འགོས་པའི་ན་ཚ་ཡི་འོག་ནས་འཆི་སྐྱོན་འགྲོ་རྒྱུ་ཡིན་པ་དང། དེ་བཞིན་མི་གྲངས་ས་ཡ་ཉིས་བརྒྱ་བཞི་བཅུ་ཞེ་བཞི་ལ་ལུས་ཟུངས་བཅུད་རྫས་ཨེ་དང་ཕོ་ལེཊ་ཟེར་བ་སོགས་ཀྱི་མི་འདང་བའི་དཀའ་ངལ་ཡོང་རྒྱུ་ཡིན་པ་དེ་ཡིས་ནད་གཅོང་ཆགས་རྒྱུའི་ཉེན་ཁ་དང་སྐྱེས་དུས་ནས་དབང་པོ་སྐྱོན་ཅན་འགྱུར་བའི་ཉེན་ཁ་ཧ་ཅང་ཆེ་རུ་འགྲོ་རྒྱུ་ཡིན་པར་ངོས་འཛིན་བྱུང་ཡོད་པ་རེད། ཧར་བར་ཏི་གཙུག་ལག་སློབ་གྲྭའི་ཞིབ་འཇུག་དེའི་གཙོ་འགན་འཁུར་མཁན་གཙུག་ལག་སློབ་གྲྭ་དེའི་ཁོར་ཡུག་འཕྲོད་བསྟེན་སྡེ་ཚན་གྱི་གོ་ལའི་འཕྲོད་བསྟེན་ཟེར་བའི་འགན་འཛིན་དང་གཙུག་ལག་སློབ་དཔོན། འབུམ་རམས་པ Samuel Myers ལགས་རེད། ཁོང་ལ་འདི་ནས་ཏི་ཐི་ལགས་དེ་རིང་ཁ་པར་བཏང་ནས་སྐད་ཆ་དྲིས་པ་ཡིན།

ཆུ་སོགས། གོ་ལ་འདི་ཡི་ས་ཆུ་རླུང་གསུམ་གྱི་སྣོད་བཅུད་དེ་འགྲོ་བ་མི་ཡི་ལོ་རྒྱུས་ནང་བྱུང་མ་མྱོང་བའི་མྱུར་ཚད་མགྱོགས་པོ་འགྱུར་བཞིན་ཡོད། འགྱུར་བ་དེས་ང་ཚོ་ཡི་ཟས་བཅུད་དང་ཤུགས་རྐྱེན་འབྱུང་བ་ནི་ཡོང་གི་ཡོད་རེད། དེ་ལྟ་བུའི་འགྱུར་བ་ཡི་མཇུག་འབྲས་ལ་འགྲོ་བ་མིའི་འཕྲོད་བསྟེན་ལ་གནོད་སྐྱོན་ཡོང་རྒྱུ་ཡིན་པ་ངོས་འཛིན་བྱེད་ཀྱི་འདུག། སྲོག་ཆགས་ཀྱི་རིགས་ཕོན་ཆེན་རྩ་མེད་འགྲོ་བའི་སྐྱེ་ཁམས་ཀྱི་འགྱུར་བ་ཚུད་པའི་མྱུར་མགྱོགས་ཆེ་བའི་འགྱུར་བ་དེ་ཚོ་ཡིས། འགྲོ་བ་མིའི་འཕྲོད་བསྟེན་ལ་ཤུགས་རྐྱེན་ཆེན་པོ་ཡོང་རྒྱུ་རེད། ང་ཚོ་ཡིས་བློ་ཚབ་བྱེད་པ་དེ་ནི། འདི་ནི་འབྱུང་འགྱུར་གྱི་དུས་རབས་ནང་ལ་གོ་ལ་འདི་ཡི་ནང་ལ་མྱོང་རྒྱུའི་འཕྲོད་བསྟེན་གྱི་དཀའ་ངལ་ཆེ་ཤོས་དེ་ཡོང་རྒྱུ་དེ་རེད། འདི་ནི་ང་ཚོ་ཡིས་རང་བྱུང་ཁམས་ཀྱི་ལམ་ལུགས་ལ་བར་ཆད་གཏོང་བའི་འབྲས་བུ་གཅིག་རེད། ཁོང་གིས་བརྗོད་པ་ལྟར་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་ནས་བཟུང་སྟེ་གོ་ལ་འདིའི་ནང་གི་མངལ་སྐྱེས་ཀྱི་དུད་འགྲོ་སེམས་ཅན་དང་བྱ་བྱིའུ། ཆུ་གནས་ཀྱི་སྲོག་ཆགས་ཀྱི་རིགས་ཕྱེད་ཀ་ཙམ་མེད་པ་ཆགས་ཚར་བ་དང། སྲོག་ཆགས་ཀྱི་རིགས་མེད་པར་འགྱུར་བའི་མྱུར་ཚད་དེ་དེ་སྔོན་ལས་ལྡབ་སྟོང་ཕྲག་གཅིག་གིས་མྱུར་མགྱོགས་ཆེ་རུ་སོང་ཡོད་པ་འགྲེལ་བརྗོད་མཛད་ཀྱི་འདུག་ལ། དེ་རྣམས་འགྲོ་བ་མིའི་བྱ་སྤྱོད་བརྒྱུད་ནས་བྱུང་བ་ཡིན་པར་ངོས་འཛིན་མཛད་ཀྱི་འདུག་ཡང་ཁོང་ལ་ཁོང་གི་ཞིབ་འཇུག་ནང་ཕྱེ་མ་ལེབ་དང་སྦྲང་མ་སོགས་མེད་པར་གྱུར་ཚེ་དཀའ་ངལ་འཕྲད་ས་ཆེ་ཤོས་དེ་རྒྱ་ནག་དང་རྒྱ་གར། ར་ཤི་ཡ། ཤར་ཡོ་རོབ་བཅས་ལ་ཡིན་པའི་སྙན་ཐོ་དེ་སྤེལ་བའི་རྒྱུ་མཚན་ཅི་ལ་ཐུག་ཡོད་པར་ཁོང་ལ་སྐད་ཆ་དྲིས་པར reason that there's so much vulnerability in those regions, you know, if you stop and think about it, the biggest effect of loss of pollinators is that the yields of these important food groups that I mentioned mm-hmm. start to fall. So mm-hmm. things like fruits and vegetables and nuts and seeds.

ཁྱེད་ཚོས་ཟ་མ་དེ་ཚོ་མེད་ན་ཉེན་ཁ་ཆེ་ཤོས་སུ་ལ་འཕྲད་ཀྱི་རེད་ཅེས་པའི་དྲི་བ་གཏོང་བ་ཡིན་ན། དེའི་ལན་ནི། ད་ལྟ་ནས་ན་ཚ་དེ་ཚོ་ཡི་དཀའ་ངལ་ཤུགས་ཆེན་པོ་ཡོད་ས་ཡི་ས་ཆ་ལ་སྡོད་མཁན་གྱི་མི་རྣམས་རེད། ད་ལྟ་མི་དེ་ཚོ་ཡིས་ཟ་མ་དེ་ཚོ་ཟ་བའི་བརྒྱུད་ནས་སྲུང་སྐྱོབ་ཡོང་གི་ཡོད་རེད། ཤར་ཡོ་རོབ་དང་ར་ཤི་ཡ། རྒྱ་ནག་གྱི་ས་ཁུལ་ཁ་ཤས་བཅས་ལ་ན་ཚ་དེ་ཚོ་ཡོང་མཁན་ཚད་མཐོན་པོ་རེད་འདུག་ཁོང་ཚོ་ལ་ད་ལྟ་ནས་སྙིང་གི་ན་ཚ་དང་ཁྲག་ཤེད་མཐོ་བའི་ན་ཚ། གཅིན་པ་མངར་འགྱུར་གྱི་ན་ཚ། གྲིབ་སྐྱོན་གྱི་ན་ཚ་སོགས་ཚད་མཐོན་པོ་ཡོད་རེད། བྱས་ཙང་ཁོ་ཚོ་ཡི་ཤིང་ཏོག་དང་ཚི་གུའི་སྡེ་ཚན་གྱི་ཟ་མ་དེ་ཚོ་ཟ་རྒྱུ་ཉུང་དུ་འགྲོ་སོང་བ་ཡིན་ན། ཁོ་ཚོ་ལ་ན་ཚ་དེ་ཚོའི་དཀའ་ངལ་ཆེ་རུ་འགྲོ་རྒྱུ་དང་ནད་གཅོང་ཅན་དང་ཤི་བའི་གྲངས་ཀ་མང་དུ་འགྲོ་རྒྱུ་རེད། དེ་ལྟ་བུའི་གནོད་སྐྱོན་ཆེ་བའི་འགྲོ་བ་མི་ཡི་བྱ་སྤྱོད་ལས་མཁའ་རླུང་སྦགས་བཙོག་དང་ནགས་ཚལ་གཅོད་བྲེག། ཞིང་ལས་ནང་ལ་རྫས་སྦྱོར་དང་སྲིན་འབུ་གསོད་བྱེད་ཀྱི་དུག་རྫས་བེད་སྤྱོད་གཏོང་བ་སོགས་ཀྱི་བརྒྱུད་ནས་ཡོང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོ་རིམ་གཉིས་པ་དེ་ནས་མེ་ཏོག་གི་ཟེའུ་རྡུལ་སྡེབ་སྦྱོར་བྱེད་མཁན་གྱི་ཕྱེ་མ་ལེབ་ཀྱིས་གོ་ལ་འདི་ཡི་ནང་ལ་ཤིང་ཏོག་ཚོད་ཚལ་སོགས་ཀྱི་སྐྱེ་དངོས་སྐྱེ་རྒྱུ་ལ་ལས་དོན་གལ་ཆེན་པོ་བྱེད་ཀྱི་ཡོད་པ་དང། དེའི་བརྒྱུད་ནས་འབུ་དེ་རྣམས་མིའི་འཕྲོད་བསྟེན་ལ་ཞབས་འདེགས་ཅི་འདྲ་བྱས་ནས་བྱེད་ཀྱི་ཡོད་པ། འོན་ཀྱང་འགྲོ་བ་མིའི་བྱ་སྤྱོད་བརྒྱུད་ནས་སྲོག་ཆགས་དེ་ཚོ་དང་གོ་ལའི་ཁོར་ཡུག་ལ་གནོད་རྐྱེན་བྱས་པ་དེ་ཡིས་མ་འོངས་པའི་ཉེན་ཁ་སོགས་ཀྱི་སྐོར་ལ་ཨ་མི་རི་ཀའི་ཧར་ཝར་དུ་གཙུག་ལག་སློབ་གྲྭའི་ཚན་རིག་ཞིབ་འཇུག་བྱས་པའི་སྐོར་གྱི་གནས་ཚུལ་ཞིག